རྟག་ན་མ་བྱས་པས་ཁྱབ་པ་ལྡོག་ཁྱབ་ལ་འགྲོ་སོང་ན་བྱས་ན་མི་རྟག་པའི་ཁྱབ་པ་བྱེད་ཁྱབ་ལ་སླེབས་འགྲོ་བ། ཡིན་ཙང་རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་ཁོ་རྟགས་དེའི་ལྡོག་ཁྱབ་ལ་ཕྱིན་སོང་ན། མཉན་བྱའི་དངོས་པོ་ཡིན་ན་མི་རྟག་པ་ཡིན་པས་ཁྱབ་པ་དེ་རྟགས་ཀྱི་རྗེས་ཁྱབ་ལ་སླེབས་དགོས་རེད་སླེབས་ཡོང་དུས་ས་ཁོ་ཉིད་ཉིན་མོ་དེ་ད་བར་སུ་གཏོགས་དང་གཞན་ཡོང་དུས་ས་དེ་ནི་དེ་བཤད་དེ་ཡ་རེད། འོ་ཐུགས་ཆེ། ཁས་ལེན་དགོས་ཏེ་མཉན་བྱས་སྒྲ་མི་རྟག་སྒྲུབ་ཀྱི་སྒྲུབ་པའི་ཕྱོགས་ཆོས་ཅན་གྱི་གང་ཟག་དེས་སྒྲ་རྟག་མི་རྟག་ཐེ་ཚོམ་ཟ་ནས་དྲིས་པ་ན། རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་ངེས་པར་བྱས་ནས་ཚད་མ་དེ་ཉིད་ཀྱིས་རྟག་ན་མཉན་བྱའི་དངོས་པོ་མ་ཡིན་པའི་རྟགས་ཀྱི་ཚུལ་དུ་གྱུར་པའི་ལྡོག་ཁྱབ་ངེས་པར་བྱས་ནས་དེའི་རྗེས་སུ་སྒྲ་མི་རྟག་པ་ངེས་པར་བྱར་ཡོད་པའི་ཕྱིར། དེ་རེ་བས། ད་ག་རེ་བས། ད་ག་རེ་ཟེར་ན་སྒྲ་ཆོས་ཅན་མི་རྟག་སྟེ། མཉན་བྱའི་དངོས་པོ་ཡིན་པའི་ཕྱིར། དུས་ད་ལྟ། རྟག་ན། མ་བྱས་པས་ཁྱབ་པ་དེ་བྱས་པའི་རྟགས་ཀྱིས་སྒྲ་མི་རྟག་སྒྲུབ་པའི་ལྡོག་ཁྱབ་ལ་ལྟོས་ན། རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་ཁོ། བྱས་པའི་རྟགས་དེའི་ཐ་ད་དེའི་རྟགས་དེའི་ལྡོག་ཁྱབ་ལ་ཁས་ལེན་དགོས། རེད་ཅེ་ན། ད་ཡིན་དུས་ཙ་རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་དེ་རྟོགས། རེད་པ། དེ་ནི། དེའི་རྗེས་སུ་ནི། ག་རེ་ཟེར་ཡ་རེད། མཉན་བྱ་དེ། སྒྲ་མི་རྟག་སྒྲུབ་ཀྱི་ཕྱོགས་ཆོས་སུ་གྲུབ་སོང་མཉན་བྱ་དང་སྒྲ་གཉིས་མིང་དོན་གྱི་འབྲེལ་བ་ཤེས་ན་འགྲིག་ཡ་གྲུབ།

སྒྲ་མི་རྟག་པ་མ་རྟོགས། དེ་ཡོད་ན། མཉན་བྱ་དང་སྒྲ་གཉིས་མིང་དོན་གྱི་འབྲེལ་བ་ཤེས་མཉན་བྱ་མི་རྟག་པ་རྟོགས་ལ་སྒྲ་མི་རྟག་པ་མ་རྟོགས་པ་ཞིག་ཡོད་རེད་ཨ་མ་རེད། ཡོད་མ་རེད། མེད་ན། ད་ལྟ་འདི། སྒྲ་ཆོས་ཅན་མི་རྟག་སྟེ་མཉན་བྱའི་དངོས་པོ་ཡིན་པའི་ཕྱིར་ཟེར་ན། ཨ་ནི་དེ་གི། ད་ལྟ་དེ་འདི་ག་རེ་འགོག། སྒྲ་དང་མཉན་བྱའི་དངོས་པོ་གཉིས་མིང་དོན་གྱི་འབྲེལ་བ་ཤེས་རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་ནས་དེའི་རྗེས་སུ་སྒྲ་མི་རྟག་པ་རྟོགས་མཁན་ཞིག་རང་ལུགས་ཡོད་པར་སྒྲུབ་པ་མ་ཡིན་པ་དང།

སྒྲ་རྟག་མི་རྟག་ཐེ་ཚོམ་ཟ་ནས་དྲིས་པ་ན་རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་ངེས་པར་བྱས་ནས། ཚད་མ་དེ་ཉིད་རྟག་ན། ཚད་མ་དེ་ཉིད་རྟག་ན་མཉན་བྱའི་དངོས་པོ་མ་ཡིན་པས། འོ་ཁྱབ་པ་ཡང་ངེས་ཐུབ་ཀྱི་རེད་པ་སྲེག་བ་བསྟན་འདུག་ཨ། མཉན་བྱའི་དངོས་པོ་མ་ཡིན་པའི་རྟགས་ཀྱི་ཚུལ་དུ་གྱུར་པའི་ལྡོག་ཁྱབ་ངེས་པར་བྱས་ནས་ནི་དེའི་རྗེས་སུ་སྒྲ་མི་རྟག་པ་ངེས་པར་བྱར་ཡོད་པའི་ཕྱིར་རོ།

ཁྱོད་རང་ལྟར་སྤྱི་ལྡོག་ཁྱབ་བྱེད་གྲུབ་བ། གྲུབ་ཡོང་དུས་ད་དེ་ལ་བྱེད་ཕྱོགས་ཆོས་དང་ལྡོག་ཁྱབ་ཚོགས་པ་གྲུབ་དེའི་རྗེས་སུ་སྒྲ་མི་རྟག་པ་གྲུབ་མཁན་ཞིག། རང་ལུགས་ཡོད་ཐག་ཆོད་ཡིན་པའི་ཕྱིར། མདོར་བསྡུས་ན་རང་ལུགས་ལ་མཉན་བྱ་དང་སྒྲ་གཉིས་མིང་དོན་གྱི་འབྲེལ་བ་ཤེས། རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་མཁན་མི་གཅིག་ཡོད་པའི་ཕྱིར། འོ་དེ་འདྲའི་མི་དེ། མཉན་བྱའི་དངོས་པོའི་རྟགས་ཀྱིས་སྒྲ་མི་རྟག་པ་སྒྲུབ་པའི་ཕྱོགས་ཆོས་གྲུབ་ཆོག་བའི་ཕྱིར་དེ་ནི་མི་དེའི་གྲུབ་ལབ་ཆོག་བའི་ཕྱིར། ཡིན་ན་དེ་ལ་ལྡོག་ཁྱབ་དང་རྗེས་ཁྱབ་གང་ཡང་མ་གྲུབ་པའི་ཕྱིར། ཁ་ཅིག་དེ་ལ་གྲུབ་སྟེ་གྲུབ་པ་ཡིན་པ་དང་རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་མཁན་གྱི་མི་དེ་རེད། རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་ཁོ་རྟགས་དེའི་ལྡོག་ཁྱབ་ལ་ད་འགྲོ་གི་མ་རེད། མ་འགྲོ་ན་ཡང་ཚད་མ་དེ་རང་རང་གིས་རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་དེ་རྟོགས་དགོས་པའི་ཕྱིར། དགོས་པ་དང་རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་པའི་ཕྱིར་དེ་འགྲོ་འགྱུར་བ་དང་རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་དེ་ཁོ་ལ་གྲུབ་ན་སྒྲ་མི་རྟག་པ་མ་གྲུབ་གོང་དུ། སྒྲ་མི་རྟག་པ་མ་གྲུབ་གོང་དུ་རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་དེ་གྲུབ་སོང་ན་དེ་འདི་རྟགས་དེ་ལ་ལྡོག་ཁྱབ་གྲུབ་དགོས་པའི་ཕྱིར་ཏེ་དེ་ཁྱོད་རང་གི་རྟགས་འདི་ལྡོག་ཁྱབ་ཏུ་ཁས་ལེན་པའི་ཕྱིར་ལམ་ཁྱེར་རོ། བ་ད་རང་བློ་ག་རེ་ཡོད་ཟེར། མཉན་བྱ་སྒྲ་ཡི་མིང་དོན་གྱི་འབྲེལ་བ་ཤེས། རྟག་ན་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་པ་ཡིན་ཚེ་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་མཁན་གྱི་མི་ཞིག་ཨ་ཡོད། ཡོད་ན་དེ་སུ་སྒྲ་མི་རྟག་པ་རྟོགས་མཁན་ཅིག་ཨ་ཡོད། ཡོད་ན་ཡང་མཉན་བྱའི་དངོས་པོ་དེ་སྒྲ་མི་རྟག་པ་རེད་རྟགས་ཡང་དག་ཏུ་འགྱུར་དགོས་མ་རེད། རྟག་ན་མཉན་བྱའི་དངོས་པོ་མ་ཡིན་པས་ཁྱབ་པ་རྟོགས་པ་ཙམ་གྱིས་དེ་འདི་རྟགས་དེ་ལ་ཕྱི་རྒོལ་དེ་ལྡོག་ཁྱབ་གྲུབ་མ་དགོས་པའི་ཕྱིར།